ཨི་ཇིབ་དང་ཨ་མི་རི་ཀ་ཁ་ཐར་ཡུལ་བཅས་ཀྱིས་ཞི་འགྲིག་བར་འདུམ་བྱས་པའི་འོག་ད་ཆ་ཨིས་རལ་དང་ཧ་མཱ་སི་གཉིས་བར་མེ་འཕེན་མཚམས་འཇོག་བྱེད་ཕྱོགས་ཐད་གྲོས་མཐུན་ཞིག་འཇོག་ལ་ཉེ་བ་ཡིན་པའི་བཟོ་ལྟ་ཐོན་ཡོད་པ་རེད། གྲོས་མཐུན་གསར་པ་དེའི་འོག་ལ་ཧ་མཱ་སི་དང་ཨིས་རལ་གཉིས་ཀྱིས་ད་བར་ཟླ་བ་ལྔའི་རིང་རྒྱག་བཞིན་པའི་དམག་འཁྲུག་འདི་གཟའ་འཁོར་ཁ་ཤས་ཤིག་གི་རིང་ལ་མཚམས་འཇོག་བྱས་ཏེ། དུས་ཡུན་དེའི་ནང་ལ་ཧ་མཱས་ཡིས་གྷ་རྫ་ས་རྒྱུད་ནང་ལ་གཏའ་མར་བཙན་ཉར་བྱས་པའི་མི་སྣ་བརྒྱ་དང་སུམ་ཅུ་ཙམ་ཞིག་ཡོད་པ་དེ་ཚོའི་གྲས་ནས་བཅུ་ཕྲག་འགའ་ཤས་ཤིག་གློད་བཀྲོལ་གཏོང་རྒྱུ་ཡིན་པ་དང། ཕྱོགས་མཚུངས་ཨིསི་རཱཨེལ་གྱིས་བྱང་ཕྱོགས་གྷ་རྫ་ནང་གི་དབུས་ཕྱོགས་ས་ཁུལ་ཁག་ཏུ་གནས་སྤོས་བྱེད་དགོས་ཐུག་པའི་པེ་ལིས་ཏན་གྱི་ཡུལ་མི་ཚོ་རང་གནས་སུ་ཕྱིར་ལོག་བྱེད་དུ་བཅུག་རྒྱུ་ཡིན་པ་རེད་ཅེས་འབྲེལ་ཡོད་ཨི་ཇིབ་ཡི་གཞུང་འབྲེལ་མི་སྣ་ཞིག་གིས་བརྗོད་འདུག། དེ་དང་ཕྱོགས་མཚུངས་ཨི་ཇིབ་ཡི་དཔོན་རིགས་དེ་ཡིས་མུ་མཐུད་བརྗོད་དོན་ལ། མེ་འཕེན་མཚམས་འཇོག་བྱུང་བའི་དུས་ཡུན་དེའི་ནང་ལ། ཧ་ཅང་དཀའ་སྡུག་མྱོང་བཞིན་པའི་གྷ་ཛ་ཡི་མང་ཚོགས་ལ། འཐུང་ཆུ་དང་བཟའ་བཅའ། སྨན་རིགས་སོགས་འབྱོར་འགེལ་གྱི་དོས་འཁོར་རླངས་འཁོར་ཉིན་ལྟར་གྲངས་སུམ་བརྒྱ་ནས་ལྔ་བརྒྱ་བར་ས་གནས་སུ་འབྱོར་ཐུབ་པ་བྱེད་རྒྱུ་ཡིན་པ་དང། ཡང་དེ་ནི་ད་བར་དམག་འཁྲུག་མགོ་འཛུགས་བྱུང་བ་ནས་བཟུང་སྟེ། མི་སྤྱོད་དགེ་བའི་རོགས་སྐྱོར་འབྱོར་འགེལ་གྱི་དོས་འཁྱེར་རླངས་འཁོར་གྲངས་མང་ཤོས་སུ་འབྱོར་བ་ཆགས་རྒྱུ་རེད་ཅེས་གསལ་སྟོན་བྱས་འདུག་ད་རེས་ཨི་སི་རལ་དང་ཧ་མཱ་སི་གཉིས་བར་མེ་འཕེན་མཚམས་འཇོག་ཞིག་དངོས་སུ་བྱུང་བ་ཡིན་ན། དེ་ཡིས་ད་བར་ཧ་ཅང་གདུང་བས་མནར་བའི་བཙན་ཉར་བ་རྣམས་ཀྱི་ནང་མི་བུ་ཕྲུག་ཚོར་ཧ་ཅང་ངལ་བ་སེལ་བའི་གནས་ཚུལ་ཞིག་ཆགས་རྒྱུ་ཡིན་པ་རེད། ཡིན་ན་ཡང་ད་ལྟའི་སྐབས་འདིར་མེ་འཕེན་མཚམས་འཇོག་གི་འཆར་གཞི་དེར་ཨི་སི་རལ་དང་ཧ་མཱ་སི་གཉིས་ཀས་མོས་མཐུན་བྱས་ཏེ་གཏན་འབེབས་འབྱུང་མིན་ནི་གསལ་པོ་མེད་པ་རེད། དཔེར་ན་བཙན་ཉར་བ་གློད་བཀྲོལ་བྱེད་འཆར་གྱི་ནང་ལ་ཐོག་མར་དེར་བུད་མེད་དང་བུ་ཕྲུག་རྣམས་གློད་བཀྲོལ་གཏོང་རྒྱུ་དང། དེའི་རྗེས་སུ་བུད་མེད་དམག་མི་རྣམས་གློད་བཀྲོལ་གཏོང་འཆར་ཡོད་པ་དེ་ལྟར་ན་ཡང། དེའི་རྗེས་སུ་ཨིསི་རཱཨེལ་གྱི་དམག་དཔོན་མཐོ་གྲས་ཁག་ཅིག་གློད་བཀྲོལ་གཏོང་ཐབས་ཀྱི་སྐབས་སུ་ཧ་མཱ་སི་ཡིས་གནད་དོན་གཞན་མང་པོའི་ཐོག་ལ་དགོས་འདུན་གཏོང་ཤུགས་ཆེ་རུ་གཏོང་བདེན་ཡིན་པར་སོང་དེ་ཚོར་ཨི་སི་རལ་གྱིས་ཉན་འཇོག་བྱ་བའི་བཟོ་ལྟ་མེད་པ་བཅས་ཀྱིས་མེ་འཕེན་མཚམས་འཇོག་གི་གྲོས་མཐུན་ཞིག་བཞག་པ་ཡིན་ན་ཡང་དེས་ལག་བསྟར་གང་འདྲ་བསྟར་ཡོང་ངམ་སྙམ་པའི་གནས་སྟངས་ཤིག་ཡོད་པ་རེད།